གཉིས་པ། དེ་ངེས་བྱེད་ཀྱི་ཚད་མ་ནི་མདུན་གྱི་གཞི་འདིར་ཤ་ཟ་ཡོད་པ་མ་ཡིན་པ་དང་ཡོད་ངེས་མ་ཡིན་པ་དང་ཡོད་ངེས་ཀྱི་དཔྱད་ཤེས་དོན་མཐུན་མི་འཇུག་སྟེ། ཤ་ཟ་ཚད་མས་མ་དམིགས་པའི་ཕྱིར། ཞེས་པ་མི་སྣང་བ་མ་དམིགས་པར་འདོད་པ་མི་རིགས་ཏེ་ཞེས་ད་དེ་ལ་འོ་མདུན་གྱི་གཞི་འདིར་ཆོས་ཅན། ཤ་ཟ་ཡོད་པ་མ་ཡིན་ཏེ་གཅིག་ལ། མདུན་གྱི་གཞི་འདིར་ཤ་ཟ་ཡོད་ངེས་མ་ཡིན་ཏེ་གཉིས་ལ། མདུན་གྱི་གཞི་འདིར་ཤ་ཟ་ཡོད་ངེས་ཀྱི་དཔྱད་ཤེས་དོན་མཐུན་མི་འཇུག་སྟེ་ལ། མི་འཇུག་སྟེ་དག་གོ་བསྒྲུབ་བྱའི་ཆོས་གསུམ་ཡིན་ན་ཆགས་འགྲོ་བ། ལམ་ནི། ཤ་ཟ་ཚད་མས་མ་དམིགས་པའི་ཕྱིར། ཞེས། འོ་འདུག་སེ་རྟགས་ཅིག་བཀོད་སོང་ན་མི་སྣང་བའི་རྟགས་རིགས་ཀྱི་མ་རེད། ད་མི་རིགས་པའི་རྒྱུ་མཚན་ག་རེ་ཟེར་དེ་ལྟ་ན་ཟེར་ད། དེར་ཤ་ཟ་མེད་ངེས་སུ་ཐལ། དེར་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་ཟེར། ད་དེ་ག་རེ་ལ་བཏང་གི་ཨ་རེད་ག་པར་བཏང་གི་རེད་བཏང་ས་བསྒྲུབ་བྱའི་ཆོས་ལས་མང་པོ་ཆགས་སོང། ཡོད་པ་མ་ཡིན་ཏེ་ཅིག་ལབ་རེད་བ་མདུན་གྱི་གཞི་འདིར་ཤ་ཟ་ཡོད་པ་མ་ཡིན་ཏེ་ཅིག་རེད་བ་ཡོད་པ་མ་ཡིན་ཏེ། མི་ག་རེ་ཟེར། ཤ་ཟ་ཚད་མས་མ་དམིགས་པའི་ཕྱིར་ཟེར་ལབ་དགོས་རེད་བ་འོ་ཞེས་མི་འཇུག་སྟེ་ཤ་ཟ་ཚད་མས་མ་དམིགས་པའི་ཕྱིར་འོ་འདུག་སེ་བཀོད་ན།

ན་ཡོད་ན་རྣམ་མཁྱེན་གྱི་སྨིན་རུང་མ་ཡིན། མ་འོངས་བ་དེ་ག་རེ་ཟེར་ན་ཚད་མ་དང་རྣམ་མཁྱེན་གཉིས་པོ་དེ། སྤྱི་བྱེ་བྲག་རེད་བ། སྤྱི་བྱེ་བྲག་ཡིན་ཙང་སྤྱིར་ཚད་མས་དམིགས་རུང་མ་ཡིན་ན། རྣམ་མཁྱེན་གྱིས་དམིགས་རུང་མ་ཡིན་ཟེར་བ་གོ་རེད་བ། ཡོད་ན་རྣམ་མཁྱེན་གྱིས་ཀྱང་དམིགས་རུང་མ་ཡིན་པ་དང། ཡོད་ན་རྣམ་མཁྱེན་གྱིས་དམིགས་རུང་མ་ཡིན་ཟེར་ན། ཡོད་ན་ཡོད་པ་གོ་རྣམ་མཁྱེན་གྱིས་རྟོགས་དགོས་མེད་ན་མེད་པ་ཡིན་པ་གོ་རྣམ་མཁྱེན་གྱིས་རྟོགས་དགོས་མ་རེད་བ། དེ་མ་དགོས་ན་རྣམ་མཁྱེན་ཟེར་དེ་ཤེས་བྱ་ཐམས་ཅད་ཡོད་ན་ཡོད་པ་མཁྱེན་མེད་ན་མེད་པ་གོ་ཇི་ལྟ་བ་བཞིན་དུ་མཁྱེན་མཁན་དེ་མ་རེད་པས་ཟེར་རྟགས་གསལ་གཏོང་དགོས་བ་རེད། བྱས་ཙང། ཡོད་ན་ཀུན་མཁྱེན་གྱིས་ཀྱང་དམིགས་སུ་མི་རུང་བར་ཐལ། ཡོད་ན་ཚད་མས་དམིགས་སུ་མི་རུང་བའི་ཕྱིར། ཡོད་ན་དམིགས་རུང་ཡིན་པས་མ་ཁྱབ་ཟེར་ལབ་པ་རེད་ཁོ་རང་གིས་འདོད་ནའང་ཟེར་ན་ཡོད་ན་ཀུན་མཁྱེན་གྱིས་རྟོགས་པས་མ་ཁྱབ་ཟེར་ན། ཀུན་མཁྱེན་ཆོས་ཅན་ཤེས་བྱ་ཐམས་ཅད་ཇི་ལྟར་ཡོད་པ་དེ་ལྟར་མངོན་སུམ་དུ་གཟིགས་པ་མ་ཡིན་པར་ཐལ། མ་གཟིགས་པར་ཐལ་ཁྱོད་རང་གིས་ལན་བརྒྱབ་དུས་མདུན་གྱི་གཞི་དེར་ཤ་ཟ་ཡོད་ན་ཁྱོད་ཀྱིས་ཡོད་པ་གཟིགས་པའི་ངེས་པ་ཡང་མེད། དེར་ཁྱེད་ཀྱིས།

དེ་ན་ཀུན་མཁྱེན་ཆོས་ཅན་ཤེས་བྱ་ཐམས་ཅད་ཇི་ལྟར་ཡོད་པ་དེ་ལྟར་མངོན་སུམ་དུ་གཟིགས་པ་མ་ཡིན་པར་ཐལ་མདུན་གྱི་གཞི་དེར་ཤ་ཟ་ཡོད་ན་ཁྱེད་ཀྱིས་ཡོད་པ་གཟིགས་པའི་ངེས་པ་མེད། དེར་ཁྱེད་ཀྱིས་མ་གཟིགས་ན་མེད་པའི་ངེས་པ་ཡང་མེད་པའི་ཕྱིར། དེ་ཁོ་རའི་ཁས་ལེན་རེད་བ། མདུན་གྱི་གཞི་དེར་ཤ་ཟ་ཡིན་ན། ཀུན་མཁྱེན་གྱིས་གཟིགས་པས་ཁྱབ་ཟེར་ཁས་ལེན་དགོས་པ་ཡིན་པའི་ཕྱིར། དེ་ཁས་མི་ལེན་ན་མདུན་གྱི་གཞི་དེར་ཤ་ཟ་ཡིན་ན་ཡོད་པས་ཁྱབ་ཟེར་ཁས་མི་ལེན་ན་ཀུན་མཁྱེན་དེས་ཤེས་བྱ་ཐམས་ཅད་ཇི་ལྟར་ཡོད་པ་ཡོད་ན་རྣམ་མཁྱེན་གྱིས་རྟོགས་དགོས་རེད་བ། ཤ་ཟ་ཡོད་མེད་དེ་ང་རང་ཚོས་ཐག་ཆོད་དགོས་ཡོད་མ་རེད་མ་གཏོགས་གལ་སྲིད་ཡོད་ན་རྣམ་མཁྱེན་གྱིས་རྟོགས་དགོས་པའི་ཕྱིར། ཨོ་ཡིན་ཙང། མདུན་གྱི་གཞི་འདིར་ཤ་ཟ་ཡིན་ན་ཀུན་མཁྱེན་གྱིས་གཟིགས་དགོས་རེད། ཨོ་མངོན་སུམ་དུ་གཟིགས་པ་མིན་པར་ཐལ་མདུན་གྱི་གཞི་འདིར་ཤ་ཟ་ཡོད་ན་ཁྱོད་ཀྱིས་ཡོད་པ་གཟིགས་པའི་ངེས་པ་མེད་དེར་ཁྱོད་ཀྱིས་མ་གཟིགས་ན་མདུན་གྱི་གཞི་དེར་ཤ་ཟ་རྣམ་མཁྱེན་གྱིས་མ་གཟིགས་ན།

རྟགས་མ་གྲུབ་ཟེར་ན། ཚད་མས་མ་དམིགས་པར་གྲུབ་པ་ཉམས་སོ། ཚད་མས་མ་གྲུབ་པའི་ཕྱིར་རྟགས་བཀོད་པ་ཡིན་པའི་ཕྱིར། ཚད་མས་མ་གྲུབ་པར་རྟགས་བཀོད་ཡོང་དུས་ཚད་མས་གྲུབ་པ་དེ་ཁེགས་པའི་ཕྱིར། ཚད་མས་གྲུབ་པ་ཁེགས་དུས་ཙམ་རྣམ་མཁྱེན་གྱིས་དམིགས་པ་དེ་ཡང་ཁེགས་པའི་ཕྱིར། ཨོ་དེ་རྟགས་གསལ་བཏང་རེད་ཡ་གི་རྟགས་གསལ་བཏང་རེད། ད་དེ་བཞིན་དུ་འཕགས་རང་ལུགས་རང་ལུགས་ཁ་ཅིག་གིས་དེ་མ་དམིགས་པའི་རྟགས་ཅིག་བཞག་པ་རེད་ཁོ་རུ་འགྲིག་གི་མི་འདུག་རྟགས་གསལ་བཏང་སོང་ང། ཡོད་པ་མ་ཡིན་ཏེ་ཟེར་ཡོད་ངེས་མ་ཡིན་ཏེ་གཅིག་པ་རེད་ཡོད་པ་དང་ཡོད་པ་ངེས་པ་གཉིས་པོ་གཅིག་པ་རེད་བ། མེད་པ་དང་མེད་ངེས་གཅིག་པ་ཡོད་པ་དང་ཡོད་ངེས་གཅིག་པ་ཡིན་པའི་ཕྱིར། ཡོད་པ་ལ་ཡོད་ངེས་ཟེར་དགོས་ག་རེ་བྱས་པ་རེད། ཡོད་ན་ཡོད་པ་པོ་ཚད་མས་ངེས་དགོས་པ་ཡིན་ཙང་ཡོད་ན་ཡོད་ངེས་ཡིན་པས་ཁྱབ་ཟེར་ཏེ་ཡོད་ན་ཡོད་པ་ཚད་མས་ངེས་པས་ཁྱབ་ཟེར། མེད་ན་མེད་ངེས་ཡིན་པས་ཁྱབ་ཟེར་ཏེ་མེད་ན་མེད་པ་དེ་ཚད་མས་ངེས་པའི་རྟོགས་པས་ཁྱབ་ཀྱི་ཡོད་ཚད་མས་རྟོགས་པས་ཁྱབ་ཀྱི་ཡོད་ཙང་མེད་ངེས་ཟེར་དེ་ཕྱིན་པ་རེད་བ། མེད་པ་དང་མེད་ངེས་དོན་གཅིག་ཡོད་པ་དང་ཡོད་ངེས་གཉིས་དོན་གཅིག་ཡིན་པའི་ཕྱིར། ད་ཤིན་ཏུ་ཁ་ཅིག་གིས་བཀོད་པ་བ་ཏག་གོ་ལ་མ་དམིགས་པའི་རྟགས་བཞག་གོ་ལ་གྲ་སྒྲིག་མི་ཟེར་ད་ནི་ཁྱོད་རང་མ་དམིགས་པའི་རྟགས་བཀོད་ཞོག་ཟེར་སུ་ལ་བ་ཏག་ཁ་ཅིག་དེ་འོ་ན་ཁྱེད་བཏང་ན་ཡང་གཞི་འདིར་ཟེར་ནི་འོ་དེ་མེད་ངེས་སུ་ཐལ་ཟེར་ན་མདུན་གྱི་གཞི་འདིར་ཆོས་ཅན་ལ་ཙང་ཤ་ཟ་བསྐལ་དོན་སོང་བའི་གང་ཟག་རྒྱུད་ལ

མེད་ན། མ་གྲུབ་པའི་ཚད་མས་མ་རྟོགས་པས་འོ་མ་ཁྱབ་ན། ཁྱབ་པ་མེད་ན། ཀུན་མཁྱེན་གྱི་གཟིགས་པ་ཤེས་པའི་སྐབས་ལ་སོམས་ཤིག། དེ་ཀུན་མཁྱེན་གྱི་གཟིགས་པ་ཤེས་པའི་སྐབས་ལ་སོམས་ཡང་ཀུན་མཁྱེན་གཟིགས་པ་ཤེས་པ་གོ་བ་བཤད་དོ། སུ་ན་འདིར་དུ་བ་ཀུན་མཁྱེན་ཆོས་ཀྱི་ཤེས་རབ་ཇི་ལྟར་ཡོད་ན་ཡོད་ན་ཡོད་པར་གཟིགས་པས་ཁྱབ་པ་དང་ཁོས་མ་གཟིགས་ན་མེད་པས་ཁྱབ་པ་དེ་བཏང་གི་རོ་འོ་དེ་ག་ལ་ད་རྟགས་གསལ་གཅིག་པ་རེད་དྲོ་སོམས་ཤིག། འོ་ན་མི་སྣང་མ་དམིགས་པའི་རྟགས་ཅི་ཡིན་ད་རང་ལུགས་སུ་དྲིས་པ་རེད། ཞེ་ན་དེར་དེ་ཡོད་ཀྱང། གང་ལ་བསྐལ་དོན་དུ་སོང་བའི་གང་ཟག་གིས་དེའི་རྒྱུད་ཀྱི་ཚད་མ་ལ་བལྟར་མི་རུང་བ་ཟེར་རྒྱུ་རེད་མ་གཏོགས། ཡོད་ན་ཚད་མ་ལ་བལྟར་མི་རུང་བ་དང་ཡོད་ན་རྣམ་མཁྱེན་ལ་བལྟར་མི་རུང་བ་ཟེར་རྒྱུ་མ་རེད་ཅེ། ཡོད་ན་ག་རེ་ཟེར། མདུན་གྱི་གཞི་འདིར་ཤ་ཟ་ཡོད་ན། ཤ་ཟ་བསྐལ་དོན་དུ་མདུན་གྱི་གཞི་འདིར་ཤ་ཟ་མདུན་གྱི་གཞི་འདིར་ཤ་ཟ་ཡོད་ན་ཡང།

མ་དམིགས་པའི་ཕྱིར། འོ་ཞེས་བཀོད་ན་ཁྱབ་བྱེད་མ་དམིགས་པའི་རྟགས་ཆགས་འགྲོ་རེད། དེའི་རྒྱུད་ཀྱི་འཇལ་བྱེད་ཀྱི་ཚད་མ་མེད་པར་བཀོད་ན་རྒྱུ་མ་དམིགས་པ་བསྡུས་ལ་སོ་ཡང་འཇལ་བྱེད་དུ་མི་འཇུག་པ་དེ་ཆོས་ཅན། ཡང་རྟགས་མ་ཡི་རྒྱུ་མ་དམིགས་པའི་རྟགས་གཤམ་མ་དེ་ཁྱབ་བྱེད་མ་དམིགས་པའི་རྟགས་བསྡུས་ལ། ད་ཕྱོགས་ཆོས་མངོན་སུམ་དང་ཁྱབ་པ་དེ་གཉིས་འོག་སྒྲུབ་ཚུལ་ལྟར་རོ། ཁྱབ་པ་འདི་མ་གི་གཤམ་མི་སྣང་མ་དམིགས་པའི་རྟགས་ཀྱི་འབྲེལ་བ་ངེས་བྱེད་ཀྱི་ཚད་མ་རྒྱས་པ་བཤད་པར་གཤམ་འདོད་པ་བཞིན་དུ་བསྡུ་བའམ། འོ་དེའི་ཁ་ཐུག་ལ་རྒྱས་པ་བཤད་མཁན་ཡིན་གསུང་བ་རེད། ད་ཕྱོགས་ཆོས་དེ་མངོན་སུམ་དུ་གྲུབ་པ་རེད་ཅེས་ཕྱོགས་ཆོས་དེ